གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་ཉེར་བརྒྱད་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧྥི་ལན་གྱི་གཞུང་འཛིན་མི་སྣ་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་གནང་སྟེ། འཚམས་གཟིགས་མཇུག་སྒྲིལ་གནང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང།
ཁོ་རང་ཚོ་གི་ལྭ་བ་ན་ཞིག་འགྲོ་མི་ཐུབ་ཐོག་གནས་སྟངས་དེ་ཚོའི་སྐོར་ལ་རྡོག་རོལ་ཞུ། དེ་མཚམས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང་མཐའ་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་གྱི་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧྥི་ལན་གྱི་རྒྱལ་ས་ཧེལ་སིང་ཀི་ནང་གཞུང་འབྲེལ་འཚམས་གཟིགས་སུ་ཕེབས་ཏེ་ཧྥི་ལན་གྱི་གཞུང་འཛིན་མི་སྣ་དང་གྲོས་ཚོགས་ཀྱི་འཐུས་མི་སོགས་མཇལ་འཕྲད་གནང་སྟེ་ཉིན་གཅིག་གི་ཧྥི་ལན་ནང་གི་འཚམས་གཟིགས་ལེགས་པར་མཇུག་སྒྲིལ་གནང་གདའ། དེའང་འདི་ག་རླུང་འཕྲིན་ཁང་ལ་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ངོ་སྤྲོད་གནང་བ་ལ་གཞིགས་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་གཟའ་པ་སངས་ཉིན་ཧྥི་ལན་དུ་ཕེབས་འབྱོར་གྱིས་སླར་ཡང་ཧྥི་ལན་ནང་གི་བོད་དོན་གྱི་ཕྱག་ལས་རྣམས་ལམ་ལྷོང་ལྡན་པ་བྱུང་ཡོད་པ་དང་དེ་ནི་སྲིད་སྐྱོང་མཆོག་ཧྥི་ལན་ནང་དུ་འཚམས་གཟིགས་གནང་བ་ཐེངས་དང་པོ་དེ་ཡིན་པ་དང། སྐབས་དེ་ལ་སྲིད་སྐྱོང་མཆོག་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་བསོད་ནམས་ཕར་སི་ལགས་རྣམ་གཉིས་ཧྥི་ལན་གྱི་རྒྱལ་ས་ཧེལ་སིང་ཀི་ནང་ཕེབས་འབྱོར་སྐབས་ཧྥི་ལན་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་སྟེ། TSG། ཡི་ཚོགས་གཙོ། Erja Varis ཞུ་བས་ཕེབས་བསུ་ཞུས་ཤིང་སྲིད་སྐྱོང་མཆོག་དང་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་གཉིས་ནས་ཧྥི་ལན་གྱི་གཞུང་འཛིན་མི་སྣ་དང་གྲོས་ཚོགས་ཀྱི་འཐུས་མི་དང་འགྲོ་མིའི་ཐོབ་ཐང་ལས་འགུལ་བའི་མི་མི་མང་གི་ཚོགས་པ་ཆེད་ལས་མི་སྣ་དང་ཉམས་ཞིབ་པ་རྩོམ་པ་པོ་སོགས་དང་མཇལ་འཕྲད་གནང་ཡོད་པ་རེད་གདའ། ཡང་ནིའུ་ཡོག་ས་གནས་བུད་མེད་ལྷན་ཚོགས་ཀྱིས་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པ་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་མཆོད་འབུལ་སྨོན་ལམ་ཞིག་ཚུགས་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ནེའུ་ཡོག་དང་ནེའུ་ཇར་སི་བུད་མེད་ཚོགས་པས་གོ་སྒྲིག་ཞུས་ཏེ་ཕྱི་ཟླ་དང་པོའི་ཚེས་ཉི་རྩ་དྲུག་ཉིན་གྱི་དགོང་དྲོ་ཆུ་ཚོད་དྲུག་པ་ནས་བརྒྱད་པ་བར་ནེའུ་ཡོག་ཏུ་ཀརྨ་སྲི་ཞུ་ཚོགས་པའི་ཚོགས་ཁང་དུ་མཆོད་འབུལ་སྨོན་ལམ་ཞིག་ཚོགས་ནས་ཉེ་བའི་ཆར་ལ་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང་རི་མཚོ་གྲོང་ཚོའི་ཉེན་རྟོག་པས་བཙན་འཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཀྱང་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང་དེ་ལ་གདུང་སེམས་མཉམ་བསྐྱེད་ཀྱི་ཆེད་དུ་མཆོད་མེ་སྨོན་ལམ་ཞིག་གོ་སྒྲིག་ཞུས་ཡོད་པ་ས་གནས་བུད་མེད་ཚོགས་པའི་དྲུང་ཆེ་བཀྲ་ཤིས་དཔལ་མོ་ལགས་ནས་འགྲེལ་བརྗོད་གནང་གདའ། ད་ལྟ་ཁ་སང་ཉེ་ཆར་བར་བོད་ནང་ལ་གནས་ཚུལ་བྱུང་བ་ནང་བཞིན་གྱི་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་ནང་གི་སློབ་མ་ཚེ་སྒྲོན་ལགས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཤག་ཨ་ནི་འཛིན་བཟུང་བྱས་པ་མ་ཚད་མོ་རང་གྲོངས་ཤག་ཨ་ནི་ཕུང་པོ་དེ་ཡང་ནང་མི་ལ་མ་སྤྲད་ཡས་འདྲ་བའི་ཨ་ནི་དེ་འདྲ་འདྲ་བའི་ཡིད་སྐྱོ་བའི་གནས་ཚུལ་བྱུང་ཡོད་ཙང་དང་པོ་ཁོ་རང་གི་ནང་མི་ལ་ཡང་གདུང་སེམས་མཉམ་བསྐྱེད་དང་ང་རང་ཚོ་དེ་འདྲ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་སྲོག་བློས་བཏང་མཁན་གྱི་དཔའ་བོ་དང་དཔའ་མོ་གི་ཆེད་དུ། ད་ལྟ་ནིའུ་ཡོག་ནིའུ་ཇེར་སིའི་བུད་མེད་ལྷན་ཚོགས་ཀྱིས་གསོལ་འདེབས་སྨོན་ལམ་ཞིག་གྲ་སྒྲིག་བྱས་ཡོད་རེད། ས་གནས་བུད་མེད་ཚོགས་པས་ཁྱབ་བསྒྲགས་ཤིག་གནང་བའི་ནང། འདས་པའི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་རྩ་དྲུག་ཉིན་བོད་ལྗོངས་སྙེ་མོ་རི་མཚོ་གྲོང་ཚོའི་བུ་མོ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང་རི་མཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་འཁྲིད་བྱས་པའི་རྗེས་སུ་ཉིན་གྲངས་མང་པོ་གོ་ཐོས་ཅང་མེད་བྱུང། ཟླ་བ་དང་པོའི་ཚེས་བཅོ་ལྔ་ཉིན་བུ་མོའི་ཁྱིམ་ཚང་ལ་ཁོ་མོ་སྙེ་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་ཡོད་པ་དང། མོའི་ཕ་མ་དང་སྤུན་མཆེད་རྣམས་ཀྱིས་ས་གནས་ཉེན་རྟོག་ཁང་དུ་ཆེད་དུ་འདྲི་གཅོད་བྱེད་སྐབས་ཉེན་རྟོག་པས་འདས་པའི་ལོ་གཅིག་རིང་ཚེ་སྒྲོན་ལ་ཞིབ་འཇུག་བྱས་ནས་འཛིན་བཟུང་དང་གནད་དོན་མང་པོ་ཞིག་གི་ཐད་ནས་ཐག་གཅོད་བྱས་པ་ཞིག་རེད་ཅེས་ཁ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་མ་ཚད། ནང་མིས་ཕུང་པོ་སྤྲོད་རོགས་ཞེས་རེ་སྐུལ་ཞུས་ཡོད་ཀྱང་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པ་དང། བུ་མོ་ཚེ་སྒྲོན་ལགས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་ནིའུ་ཡོག་ནས་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཞེས་བཤད་པ་ཙམ་མིན་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པའི་དགོས་འདུན་བཏོན་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས།

ལྡབ་གཅིག་ལྷག་གིས་མང་བ་བྱུང་ཡོད་པ་མ་ཟད་གནད་དོན་ཡིད་ཆེས་པ་ཚུད། འདི་ནི་འཛམ་གླིང་གི་རང་དབང་ལྡན་པའི་རྒྱལ་ཁབ་ཁྲོད་བོད་དོན་ལ་དོ་སྣང་དང་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པར་ཁ་ཡོད་ལག་ཡོད་ཀྱི་དཔེ་མཚོན་ཞིག་ཀྱང་ཡིན་པར་བརྗོད་འདུག་འོན་ཀྱང་རྒྱ་ནག་གཞུང་གིས་ཐེངས་འདིའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་དཔྱད་ཞིབ་ཐོག་བོད་དོན་དང་འབྲེལ་བའི་གླེང་སློང་གནང་བའི་གནད་དོན་མང་པོ་ཞིག་འཁྱོག་བཤད་ཡིན་ལུགས་སྐྱོན་བརྗོད་བྱས་འདུག་དེ་ཡང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོའི་མཚན་ཐོག་ནས་ཡི་གེ་ཞིག་བཏང་བའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ཟེར་བ་སོགས་ཀྱིས་བོད་ནང་ཆོས་ལུགས་ལ་དམ་དྲག་དང་སྐད་ཡིག་ཉམས་དམས་བཏང་བ། དེ་བཞིན་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བཙུགས་ཡོད་ལུགས་བརྗོད་པ་དེ་དག་ནི་འཁྱོག་བཤད་ཡིན་པ་མ་ཟད་འཛམ་གླིང་གི་རྒྱལ་ཁབ་གཞན་ཁག་གིས་ཀྱང་དེ་དག་ལུང་འདྲེན་གྱིས་རྒྱ་ནག་ལ་ཕར་རྒོལ་དང་ཆབ་སྲིད་ཀྱི་ངོ་བོར་བེད་སྤྱོད་བྱེད་བཞིན་ཡོད་ལུགས་བརྗོད་དེ། དོན་དངོས་ཐོག་བོད་ལ་བདེ་སྐྱིད་དང་སྤྱི་ཚོགས་གཏན་འཇགས། ཞི་བདེ་སོགས་ཡོད་ལུགས་བརྗོད་འདུག་དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་དང་རང་དབང་འདྲ་མཉམ་སོགས་ཡོད་པ་བཤད་པ་ཙམ་གྱིས་འགྲིག་ཐབས་མེད་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ཁོ་རང་ཚོས་ཀྱི་ལབ་པ་ནང་བཞིན་འགྲོ་བ་མིའི་ཐོབ་ཐང་གནས་སྟངས་དེ་ཚོ་ཁག་ལ་རྡོག་རོལ་ཞིག་ད་ལྟ་བོད་དུ་འགྲོ་གི་མེད་པ་ཡིན་ན་བོད་ནང་ལ་ཁོ་རང་ཚོ་བཤད་པ་ནང་བཞིན་བོད་ནང་ལ་ཡར་རྒྱས་འཛུགས་སྐྲུན་གྱི་བོད་པ་ཚང་མ་དགའ་པོ་དང་སྐྱིད་པོ་དེ་འདྲ་བསྡད་བསྡད་པ་ཡིན་པ་ཡིན་ན། ཕྱི་ལོགས་ནས་མི་གང་མང་མང་ཅིག་ཡར་ཞིབ་འཇུག་བྱེད་ལ་བཏང་རོགས་བྱེད་རོགས། གཅིག་བལ་གྱི་ཐབས་ཤེས་ཅིག་མཆིས། དེ་ནས་ཡང་ཁོ་རང་ཚོས་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་དུ་བ་ལ་རྒྱལ་སྤྱིའི་གྱི་སྤྱི་ཚོགས་ནང་ལོགས་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་ཚང་མ་སྲུང་བརྩི་བྱེད་ཀྱི་ཡོད། དེ་འདྲ་ཡིན་པ་ཡིན་ན་དངོས་གནས་དངོས་ཡོད་ཀྱི་གནས་སྟངས་འདི་ཞིབ་འཇུག་བྱས་དང་ཅིག་ལྟ་རྟོག་བྱས་ལ་ཕྱི་ལོགས་ནས་དེ་ཚོ་བཏང་ན་ནི་དངོས་ཡོད་ཀྱི་གནས་སྟངས་དེ་ངེད་ཀྱི་ཕྱི་ལོགས་ཅིག་ཧ་གོ་གི་རེད་བསམ་གྱི་འདུག་ལ། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྗེས་བོད་ཀྱི་ཆོས་རིག་དང་འབྲེལ་བའི་སློབ་གཉེར་བྱེད་སའི་དགོན་སྡེ་ཁག་དྲུག་སྟོང་ཙམ་ཞིག་གཏོར་བཤིག་བཏང་ཡོད་པ་དེང་གི་ལོ་རྒྱུས་སྟེང་གསལ་ཡོད་ལ་བོད་ནང་ཆུ་མཛོད་དང་གཏེར་ཁ་སྔོག་འདོན་ཤུགས་ཆེན་བྱས་པའི་རྐྱེན་གྱིས་རང་བྱུང་གི་གོད་ཆག་སོགས་བོད་མཐོ་སྒང་གི་ཁོར་ཡུག་ལ་གནོད་འཚེ་ཆེན་པོ་གཏོང་བཞིན་ཡོད་ཅིང། ད་བར་བོད་ནང་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེ་བསྲེགས་བཏང་ཡོད་པ་རེད། ད་དུང་འདི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་བཏང་བའི་ཡི་གེའི་ནང། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་དང་བོད་ལྗོངས་སློབ་གྲྭ་ཆེན་མོ། མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོ་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་ཚུད་པའི་བོད་མིའི་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་དང་ཤེས་ཡོན་སྡེ་ཁག་བདུན་ཅུ་དོན་གསུམ་ཐུན་མོང་གིས་ཡི་གེ་དེ་བཏང་ཡོད་ཚུལ་བརྗོད་དེ། བོད་ཀྱི་གཏན་འཇགས་དང་སྤྱི་ཚོགས་ཡར་རྒྱས་དེ་བཞིན་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་སྟངས་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག། འོན་ཀྱང་རྒྱ་ནག་གཞུང་གིས་ལུང་འདྲེན་བྱས་པའི་བོད་ནང་བོད་མིའི་བདེ་སྡུག་དང་འབྲེལ་བའི་ཚོགས་སྡེ་ཁག་དེ་དག་ལ་བོད་ནང་དངོས་ཡོད་གནས་སྟངས་འགྲེལ་བརྗོད་བྱེད་པའི་རང་དབང་མེད་པར་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང་བོད་མིའི་ཚོགས་སྡེ་ཁག་དེ་དག་གི་མིང་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཡི་གེ་དེ་འདྲ་ཞིག་བཏང་ཡོད་པ་ཁོ་ཚོས་ཀྱང་ཧ་ལམ་མཁྱེན་རྟོགས་མེད་པ་ལྟ་བུ་ཡིན་ཞེས་འགྲེལ་བརྗོད་གནང་བྱུང།
ཡིན་ཡང་དོན་དག་རྡོག་རྡོག་ཁུག་རྟས་ཆེ་ཤེས་ར་ཤེས་ར་ཅང་མི་འདུག་ད་ཡོད་ན་སློབ་གྲྭ་དང་ལས་ཁུངས་མང་པོ་མང་པོ་དེ་ཁོ་གི་གཅིག་གི list བཅས་བྱ་རྒྱུ་དེ་རེད་ད་ཁོ་རང་ཚོ་གི་རང་ལ་ཚབ་ཅི་ནས་མར་བྲིས་བྱ་རྒྱུ་རེད་མི་འདུག་དེ་ལས་ཁུངས་དེ་ཆ་ཚང་གི་དེ་འདྲ་ཞིག་གོ་གི་ར་ཡོད་མ་རེད་ཤེས་གི་ར་མ་རེད་འདི་ཁོ་རང་ཚོ་གི་བེད་ཅིག་ཐོང་རྒྱ་གི་དེའི་དུང་སྒྲ་འབུ་རིང་དང་དེ་འགྲོ་བ་མིའི་ཐོབ་ཐང་གི་དེའི་ཚོགས་པ་ཞིག་རེད་ཁོ་རང་ཚོ་གིས་འབྲི་རྒྱུ་རེད་མ་གཏོགས་ལས་ཁུངས་དེ་འདྲ་མང་པོ་གི་འདི་ནང་ག་རེ་བྱེད་འོས་པ་དེ་ཤེས་གི་ཡོད་ཀྱི་མ་རེད་བསམ་གི་འདུག། གཞན་ཡང་འཇར་མ་ནིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡན་ལག་འགན་འཛིན་སྐུ་ཞབས་ཀའེ་མུལ་ལར་ལགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་ཆེན་པོ་ཡོད་པ་གསལ་སྟོན་བྱས་པའི་ནང་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ཁོང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཁང་མིག་ཉི་ཤུ་ཡི་ནང་སླེབས་པའི་སྐབས་རྒྱ་ནག་གཞུང་གི་ངོ་ཚབ་ཧ་ཅང་མང་པོ་བསླེབས་འདུག་ཡིན་ནའང་སྤྱི་ཚོགས་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་གཞན་ལ་ཞབས་སྟེགས་བཅོ་ལྔ་ལས་མེད་པ་མ་ཟད་ཕྱི་ལོགས་ལ་མང་པོ་ཞིག་ངང་སྒུག་བྱས་ནས་བསྡད་འདུག་པས། བྱ་སྤྱོད་དེ་དག་ནི་ནམ་ཡང་ཁས་ལེན་ཞུ་ཐབས་བྲལ་བ་ཞིག་ཡིན་ཞེས་ཁོང་སྒེར་གྱི X སྤྱི་ཚོགས་དྲ་ལམ་སྟེང་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་དང་ཧྥ་རན་སིའི་མཉམ་ལས་ཀྱི་ཐོག་ནས་བདེ་སྲུང་གི་ཡོ་ཆས་ཐད་འཕུར་གནམ་གྲུ་དང་མཚོ་འོག་གི་དམག་གྲུ་སོགས་རྒྱ་གར་གྱི་དམག་མིའི་ཆེད་དང་དེ་བཞིན་མཐུན་ཕྱོགས་ཡུལ་གྲུའི་ཆེད་བཟོ་ཚོང་གནང་རྒྱུའི་མོས་མཐུན་བྱུང་གདའ་ཚོང་འབྲེལ་དེ་བཞིན་ཧྥ་རན་སི་ཀྱི་སྲིད་འཛིན་ཨེ་མཱ་ནུ་ལ་མེ་ཀི་རོན་མཆོག་གིས་རྒྱ་གར་གྱི་སྲིད་བློན་ནཱ་རེནྡ་མོ་དི་མཆོག་དང་མཇལ་འཕྲད་གནང་བ་དང་སྲིད་འཛིན་དྲོ་པ་ཏི་མུར་མུ་མཆོག་གིས་ཧྥ་རན་སི་སྲིད་འཛིན་མཆོག་ལ་གསོལ་སྟོན་ཞིག་བཤམས་པའི་སྐབས་སུ་ཐག་གཅོད་བྱུང་ཡོད་པ་དེ་རེས་གཟའ་པ་སངས་ཕྱི་དྲོ་སྤྱི་བསྒྲགས་ཞིག་སྤེལ་བའི་ནང་གསུངས་གདའ། ཧྥ་རན་སིའི་སྲིད་འཛིན་མེ་ཀི་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དི་མཆོག་རྣམ་གཉིས་དབར

བཙོང་མི་གི་རྒྱལ་ཁབ་དེ་ཡིན་པ་དང་སྔ་ལོ་སྤྱི་ཟླ་ལྔ་པའི་རྗེས་སུ་ཧྥ་རན་སི་གི་སྲིད་འཛིན་མེ་ཀི་རོན་མཆོག་དང་རྒྱ་གར་གི་སྲིད་བློན་མོ་དི་རྣམ་གཉིས་ད་ལན་མཇལ་འཕྲད་གནང་བར་བརྟེན་ནས་ཐེངས་ལྔ་བ་དེ་ཡིན་པ་དང་ཧྥ་རན་སིའི་སྲིད་འཛིན་མཆོག་གིས་མ་འོངས་ལོ་རེར་རྒྱ་གར་གྱི་སློབ་ཕྲུག་ཁྲི་གསུམ་ཙམ་ཧྥ་རན་སི་ནང་སློབ་སྦྱོང་བྱ་ཆེད་ཡོང་ཐུབ་པའི་ཆ་རྐྱེན་ཞིག་བཟོ་འཆར་ཡོད་པ་གསུངས་གདའ། ཡང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡི་དང་ཨ་རིའི་རྒྱལ་ནང་བདེ་སྲུང་སློབ་སྟོན་པ Jake Sullivan རྣམ་གཉིས་བར་སྦ་གསང་མེད་པ། ཞེ་གསོང་པོའི་ཐོག་ནས་ཐབས་ཇུས་སོགས་ཀྱི་སྐོར་གྲོས་མོལ་དོན་དང་ལྡན་པ་བྱུང་ཡོད་ལུགས་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་གཟའ་པ་སངས་ཉིན་བཤད་གདའ། ཁོང་གཉིས་ཀྱི་ལྷན་ཚོགས་དེ་བརྒྱུད་ནས་ཡུལ་གཉིས་ཀྱི་དབུ་ཁྲིད་བར་མུ་མཐུད་ཆར་ཅན་འབྲེལ་བ་གནང་ཐུབ་པའི་རེ་བ་གནང་དགོས་ཡོད་པ་དང། བེང་ཀོག་ནས Reuters གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་དང་ཨ་རིའི་རྒྱལ་ནང་བདེ་སྲུང་སློབ་སྟོན་པ Jack Sullivan རྣམ་གཉིས་གཟའ་པ་སངས་དང་སྤེན་པ་ཉིན་གཉིས་ཀྱི་རིང་ལ་བེང་ཀོག་ཏུ་ཐུག་འཕྲད་གནང་བའི་སྐབས་སུ་དབུ་ཁྲིད་རྣམ་གཉིས་ཀྱིས་ཚོར་བ་རྣོ་ཞིང་གལ་གནད་ཆེ་བའི་ཡུལ་གཉིས་ཀྱི་འབྲེལ་ལམ་སྐོར་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་ཇོ་སྦི་དྲན་རྣམ་གཉིས་རྒྱུན་ལྡན་འབྲེལ་བ་གནང་ནས་ཡུལ་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་ཐབས་ཀྱི་ཐབས་ཀྱི་སྐུ། ཁྲོས་མ་ནོངས་བདག། དེ་ནས་བདུད་རིགས་བསང་མཆོད་འཚུབ་བསྡུ་གྱི་ལེ་ཚན་ཨ་འགྲོགས་ཀྱི་ལྗོན་བསང་བརྩིགས་པ་གསན་རུང།
ཉན་མཁན་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་བོད་མི་བླ་ན་མེད་པའི་དབུ་ཁྲིད་ཕྱི་ནང་ཀུན་བཟང་རྒྱ་བོད་རིམ་གྱི་ཆོས་བརྒྱུད་གནས་མཆོག་རྡོ་རྗེ་གདན་དུ་བསྡད་པའི་ཟླ་བ་གཅིག་ལྷག་ཙམ་གྱི་རིང་འགྲོ་བ་མི་བཞིའི་བདེ་རྩར་ཕན་པའི་དགེ་སློབ་ཆེན་གྱི་མཛད་འཕྲིན་མང་ཐག་གཅོད་ཀྱིས་བསྐྱངས་གནང་ཡོད་པའི་ཁྲོད་ནས། འདི་གའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་གནས་མཆོག་རྡོ་རྗེ་གདན་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མཛད་འཕྲིན་གཙོ་བོ་གསུང་གི་བཀའ་སློབ་གལ་ཆེན་ཁག་ཟུར་འདོན་བྱས་ཡོད།
དེ་ཡང་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་མཛད་འཕྲིན་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་ཡོད་པའི་ཁྲོད་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་དེ་བཀའ་སློབ་ཕེབས་པའི་ནང། བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་པོ་ནི་གཞན་ལ་ཕན་བདེ་སྒྲུབ་རྒྱུ་དང་གནོད་པ་མི་བྱེད་རྒྱུ་དེ་ཡིན་པར་བཀའ་གནང་ཞིང་ཆོས་ཁས་བླངས་མིན་ལ་མ་ལྟོས་པར་ཚང་མས་གཞན་ལ་གནོད་པ་མ་བྱས་པར་ག་ཚོད་ཐུབ་ཐུབ་ཀྱིས་ཕན་ཐོགས་བྱ་རྒྱུ་བྱུང་བ་ཡིན་ན་སོ་སོ་ཡིན་ནའང་སེམས་སྐྱིད་པོ་ཡོད་ཆགས་སྡང་གི་ལས་མ་བསགས་པར་བསྡད་པ་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་གི་རེད་ལ་སེམས་ཀྱི་ཞི་བདེ་ཡིས་ལུས་ཀྱི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པར་བཀའ་གནང་ཡོད་པ་རེད། ཡང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་བཅས་ཉིན་གཉིས་ཀྱི་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བ་རུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བསྩལ་ཏེ་བཀའ་སློབ་སྩལ་བའི་ནང་ང་ཚོ་ཚང་མའི་རྒྱུད་དུ་ཁམས་བདེ་གཤེགས་སྙིང་པོ་ཟེར་བའི་སེམས་ཤིག་ཡོད་པ་དང། སེམས་དེ་དྲི་མ་དང་བཅས་པ་ཡིན་ནའང་དྲི་མ་གློ་བུར་བ་རེད་སེམས་ཀྱི་རང་བཞིན་ལ་ཞུགས་མེད་ཅིང་གཉེན་པོ་བསྟེན་ནས་ག་ལེར་མེད་པ་ཆགས་ཐུབ་པ་ཞིག་རེད་ཅེས་དང་གསང་སྔགས་ཀྱི་སྐབས་ནས་བཤད་ཚེ་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཟེར་བའི་སེམས་དེ་ནི་རང་བཞིན་གྱིས་རྣམ་པར་དག་པ་ཞིག་ཆགས་ཡོད། འདི་ལྟ་བུ་ཞིག་ང་ཚོ་ཚང་མའི་རྒྱུད་དུ་རང་ཆས་སུ་ཡོད། དེར་བརྟེན་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ནི་གློ་བུར་བའི་ཆོས་ཆགས་ཡོད། གང་ལྟར་རྩ་བ་བདེན་འཛིན་དང་དེའི་བག་ཆགས་ཀྱི་དབང་གིས་ཡོང་གི་ཡོད་ཅེས་བཀའ་གནང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོར་གནས་གཟིགས་དང་འབྲེལ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོར་ཆིབས་བསྒྱུར་བསྐྱངས་ཏེ་བཀའ་སློབ་ཕེབས་པའི་ནང། དུས་དང་དུས་སུ་སྨོན་ལམ་རྒྱབ་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་ཉིན་ཞག་ཕྲུགས་གཅིག་གི་རིང་ལ་སོ་སོ་ཡི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དང་བསམ་པ་རྣམ་དག་གིས་མཆོད་པ་ཞིག་བྱ་རྒྱུ་གལ་ཆེ་ཡིན་ཞེས་དང་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ཡི་གནས་ཁྱད་པར་ཅན་འདིར་ང་ཚོ་རུབ་རུབ་བྱས་ཏེ་སྨོན་ལམ་རྒྱབ་པའི་སྐལ་བ་བཟང་པོ་བྱུང་ཡོད་པ་བཀའ་གནང་བ་དང་སྦྲགས་ཚེ་རབས་ནས་ཚེ་རབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར་སྨོན་ལམ་རྒྱབ་ནས་སེམས་ཤུགས་བསྐྱེད་བཞིན་ཡོད་པ་བཀའ་གནང་ཡོད་པ་རེད།

ཉན་ཞིབ་ཚོགས་འདུ་ཞིག་བསྡུས་པའི་ནང་ལ་ནང་ཁུལ་གྱི་མཁས་པ་ཚོ་དང་མཉམ་དུ་གསུང་བཤད་བདེན་དཔང་གནང་ཡོད་པ་སོགས་ཀྱི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། མཛད་འཆར་ལྟེ་བ་ལྟེ་བ་འདི་ད་ད་ལྟ་ང་ཚོ་གི་ཨི་སི་ཏོ་ནི་ཡའི་གི་གྲོས་ཚོགས་ནང་ལ་ཉན་ཞིབ་ཅིག་གྲ་སྒྲིག་བྱས་ཡོད་རེད་ཧོ་འདི་ཡིན། ཨ་འདི་དང་མཉམ་དུ་ཨ་ནི་ལྟེ་བ་གི་གཞུང་གི་སྤྱི་དོན་མི་སྣ་དང་དེ་འདྲའི་ཞིག་སྤྱི་དོན་ན་ཡང་བཀའ་མོལ་གནང་ཡ། དེ་འདྲའི་གི་ང་ཚོ་ད་ཐུང་ཐ་ཡོད་ཅིག་གོ་སྒྲིག་བྱས་ཡོད་རེད། ཡང་རྒྱ་ནག་གཞུང་གིས་བོད་ཁམས་ས་ཁུལ་དུ་ལི་ཐི་ཡན་ཞེས་པའི་གློག་གི་མོ་ཏྲ་བཟོ་ཆེད་དུ་མཁོ་འདོན་ཆེན་པོ་ཡིན་པའི་གི་ལྕགས་རིགས་གཏེར་ཁ་འབོར་ཆེན་ཞིག་རྙེད་ཡོད་པའི་གི་སྐོར། བོད་གནས་བསྐྱར་ཞིབ་ཞེས་པའི་གི་དུས་དེབ་ཀྱི་ནང་ལ་གནས་ཚུལ་བཀོད་ཡོད་པ་རེད། རྡོ་སྣུམ་གསར་པའམ་གསེར་དཀར་པོ་ཞེས་འབོད་པའི་གི་ལི་ཐན་གཏེར་ཁ་དེ་ཡ་ཅང་ཞེས་འབོད་པ་དང་བོད་སྐད་ཀྱི་ནང་ལ་ཉག་ཆུ་ཁ་ཞེས་པའི་བོད་ཁམས་དཀར་མཛེས་མངའ་ཁུལ་ཡར་ཀླུང་རྫོང་གི་ནང་དུ་ཐོན་ཡོད་པ་རེད། གཏེར་ཁ་དེ་ནི་ཚྭ་ཡོད་ས་ཡི་མཚོ་ཁག་ནས་བཏོན་ཐུབ་ཀྱི་ཡོད་པ་ལ་བརྟེན་ནས་རྒྱ་ནག་གིས་བརྗོད་པའི་གི་ཚྭ་ཡི་མཚོ་ཁག་གཅིག་སྟོང་ལྔ་བརྒྱ་ལྷག་ཙམ་ཞིག་ཡོད་པ་ཟེར་བའི་གི་ཚང་མ་ནི་བོད་ཀྱི་ས་ཆ་ནང་ཡོད་པ་རེད་འདུག་ཡང་རྒྱ་ནག་གི་ནང་ལ་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་སྙན་ཐོ་ཡི་ནང་བོད་ནང་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ཁག

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། དེ་རིང་གི་ལེ་ཚན་འདི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་ལ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་བཅུ་བཞི་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བླ་མའི་རྣལ་འབྱོར་བསྒོམ་པའི་ཉམས་ལེན་ལ་འཇུག་པའི་སྔོན་འགྲོ་ལྟ་བུར་རླུང་རོ་དགུ་ཕྲུག་བསལ་རྒྱུ་གལ་ཆེན་ཡིན་པའི་འགྲེལ་བཤད་ཅུང་ཙམ་ཞིག་སྐབས་ཐོབ་ཀྱི་ལེ་ཚན་གོང་མའི་ནང་གསུངས་ཟིན་ན་ཡང་རླུང་རོ་དགུ་ཕྲུག་ཅེས་པའི་གྲངས་ཀ་དགུ་བོ་དེ་དག་གང་ཡིན་པ་དང་ཇི་ལྟར་འབྱུང་བའི་སྐོར་གསལ་སྟོན་མཛད་འདུག་པ་དཔེར་ན་རང་གི་ལག་པ་གཡོན་པའི་མཐེ་བོང་གིས་སྣ་བུག་གཡོན་པ་བཅད་ནས་སྣ་བུག་གཡས་པའི་ནང་དབུགས་གྱེན་དུ་འཐེན་ཅིང་དཀྱིལ་མཛུབ་ཀྱིས་སྣ་བུག་གཡས་པ་བཅད་དེ། གཡོན་པའི་ནང་ནས་རླུང་ཐུར་དུ་རྒྱུ་བར་བྱེད་པ་བཅས་ལན་གསུམ་རེ་དང་དེ་ནས་དཀྱིལ་མཛུབ་ཀྱིས་སྣ་བུག་གཡས་པ་བཅད་ཅིང་སྣ་བུག་གཡོན་པའི་ནང་རླུང་གྱེན་དུ་འཐེན་ཅིང་གཡོན་པ་བཅད་དེ་གཡས་པའི་ནང་རླུང་ཐུར་དུ་ལན་གསུམ་རེ་རྒྱུ་བར་བྱེད་པ་དག་ནི། རླུང་རོ་དགུ་ཕྲུག་གི་ནང་གི་དང་པོ་དྲུག་ཡིན་ཞིང། དེ་དག་གི་སྟེང་ལ། སྣ་བུག་གཡས་གཡོན་གཉིས་ཆ་ནས། ཡར་གྱེན་དུ་ལན་གསུམ་རེ་འཐེན་པ་དང། ཐུར་དུ་ཡང་ལན་གསུམ་རེ་རྒྱུ་བར་བྱེད་པ་དེ་དག་ནི། རླུང་རོ་དགུ་ཕྲུག་ཇི་ལྟར་བསལ་བའི་ཚུལ་ཡིན་ལ། དེང་སང་སྣ་བུག་གཡས་གཡོན་ནས་རླུང་འབྱིན་རྔུབ་བྱེད་པ་འདི། ཆོས་ལུགས་ཀྱི་བྱེད་ཐབས་ཙམ་ཞིག་ལས་རིང་དུ་བརྒལ་ཏེ། སྤྱི་ཚོགས་འཕྲོད་བསྟེན་ལ་དོ་སྣང་བྱེད་མཁན་མང་པོ་ཞིག་གིས་དབུགས་སྦྱོང་གི་བགྱི་བ་མང་དག་ཅིག་རྩོམ་གྱི་ཡོད་པ་དེ་དག་ཀྱང་དོན་གྱིས་གཟུགས་གཞི་བདེ་ཐང་དང་སེམས་ཁམས་དྭངས་བ་ལ་ཕན་ཐོགས་ཆེན་པོ་ཡོད་པའི་ངོས་འཛིན་བྱེད་བཞིན་ཡོད་པ་དེ་ཡིན། དེ་ཡང། སྣ་བུག་གཡས་པ་ནས་རླུང་གྱེན་དུ་རྔུབ་པའི་ཚེ་ན

སེམས་ཁམས་འཁྲུགས་ནས་མ་སྐྱིད་པའི་སྐབས་སུ། སྣ་བུག་ནས་རླུང་འབྱིན་རྔུབ་ལྷོད་ཀྱིས་བྱེད་པའི་རང་ཤུགས་ཀྱིས་དམིགས་པ་དེའི་སྟེང་དུ་གཏད་ནས། ཆགས་སོགས་ཀྱི་ཚོར་བ་གནས་སྐབས་པ་དེ་དག་བརྗེད་པར་གྱུར་པ་སོགས། གནས་སྐབས་སེམས་བདེ་ལ་བབས་པའི་ཁེ་ཕན་ཀྱང་འབྱུང་གི་ཡོད་པ་ནི། རླུང་རོ་དགུ་ཕྲུག་བསལ་སྦྱོང་བྱ་དགོས་པའི་དམིགས་ཡུལ་དེ་ཡིན། ཏང་ཡག་པོ་ལ་ལག་པ་ཡོད་མེད། དཔེར་བྱ་ཞིང་ལ་ལག་པ་ཡོད་མེད་ན། སྣ་བུག་གཡས་ནས་ཡར་རླུང་ཡར་རྔུབ་རེད་བ། ཨ་ནི། དེ་དུས་སྣ་བུག་གཞོགས་གཡས་མ་དེ་བཀག། དེ་ནས་ཡང་མཛུ་གུ། དེ་གིས་མཛུ་གུའི་སེན་མོས་སྣ་བུག་གཡས་པའི་སྣ་གཤོག་དེ་མར་བཀག་བྱས། སྣ་བུག་གཡོན་པ་ནས་བ་རླུང་དེ་མར་ཕྱིར་མར་བཏང།

ཨེ་ནི་རྩ་དགུ། རླུང་དགུ་ཕྲུག་སྲིད། འདོད་ན་ཨེ་ནི། སྣ་བུག་གཡས་པ་ནས་རྔུབ་དུས་ཙམ་ནས་རྩ་རོ་མའི་ནང་ལ་ཡར་རླུང་བསྐྱིལ་ཏེ། ཨེ་ནི། ཡར། སིར། ཡར་ཕྱིན་ནི། དེ་ནས་ཨེ་ནི། རྐྱང་མའི་ནང་ནས་མར་ཕྱིན་བྱས། ཡར་རྔུབ་དུས་ཙམ་ནས། ཨེ་ནི། ཨ་ཕྱི་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་དང་ཉེ་བའི་སྐུ་གསུང་ཐུགས་ཀྱི་ཡོན་ཏན་རོ་གཅིག་འདྲེས་ཀྱི་ཕུད་པའི་བསམ་བློ་བཏང་ནས་དེ་ཚུལ་འཕྲད་དེ་ཨེ་ནི། རང་གི་དབུགས་རླུང་འཐེན་པ་དང་མཉམ་དུ་ལ་ཡར་ནི་སྣ་བུག་ནང་ནས་ཡར་ཞུགས། ཨེ་ནི། མར་ཕྱིར་བུས་པའི་ཁ་ཐུག་ལ་ཡར་གཅིག་རང་གི། ཨེ་ནི། ཨ་གཅིག་དུག་གསུམ།

རང་གི། སེམས་མ་སྐྱིད་པ་རུ་ཆགས་ནས། ཡང་ཡང་ཅིག་ཆགས་པ་དྲག་པོ་སྐྱེས་བསྡད་པའི་སོར་རོ། ཅིག་ཞེ་སྡང་དྲག་པོ་སྐྱེས་བསྡད་པའི་སོར་རོ་དེ་འདྲའི་ཡིན་པ་ཡིན་ན། ཨཱ། ཁ་དུག་གི་བུ་གའི་རླུང། འབྱུང་འཇུག་བྱེད་པའི་ཁ་ཐུག་ལ་ཡང་རླུང་ཁོ་རང་བསམ་བློ་བཏང་བསྡད་པ་མ་གཏོགས་བསམ་བློ་གཞན་དག། མ་བཏང་བྱས་ནས་བསྡད་པ་ཡིན་དུས། ཡང། ཉུང་ཤོས་ལ་ཡང་ཅིག་སྐར་མ་ཁ་ཤས་ཤིག་རིང་ལ་ཡང་སེམས་དེ་ད་གིན་གྱི་ཆགས་སྡང་སྐྱེ་སའི་ཡུལ་དེ། དེ་ཡང་སེམས་དཔའི་རང་ག་སོགས་རེད་བོད་སྐད་སེམས་དཔའི་གཟུགས་དེ་ངེས་པ་དེ་བར་གནས་སྐབས་གཅིག་ཨནི་བར་ཡས་ཆད་རླུང་འགྲོ་འོང་ཁོ་རང་བརྟག་བསྡད་པ་ཡིན་དུས་ཨནི་ད་གིན་གྱི་རྣམ་རྟོག་རགས་པ་ཀུན་རྟོག་དེ་ཡང་ཤུགས་ཆུང་འགྲོ་ཡོད་པ་རེད་ཨ་ད་གིན་དཔེར་ན་ཞེས་མི་དགེ་བའི་སེམས་རོ་གཅིག་པའི་སྡིག་པའི་སེམས་རོ་སྐྱེས་བསྡད་ཡོད་པ་ཡིན་ན་ཨནི་འོ་རླུང་རོ་དགུ་ཕྲུག་བསལ་ནས་འདུག་ཟེར་རླུང་ཁོ་རང་རླུང་འགྲོ་འོང་ཁོ་རང་བསམ་བློ་བཏང་བསྡད་དེ་དུས་སེམས་དེ་ལུང་མ་བསྟན་དུ་ཡང་ཕྱིན་དེ་ནས་དགེ་སེམས་ཟད་བསྡད་ན་ལས་སླ་དག་གོ་ཡག་ཡོང་གི་ཡོད་རེད་འདི་རེད་རེད་པ། དེ་འདྲ་ཡིན་པ་ཡིན་དུས་ང་རང་ཉམས་མྱོང་ཐོག་ནས་བཤད་ཐུབ་འདུག་ང་དེ་འདྲ་འདུག་བཤད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གོང་དུ་བཤད་པ་ལྟར། སྟན་བདེ་བ་ལ་འཁོད་པ་དང་སྐུ་གསུང་ཐུགས་རྟེན་གྱི་རྟེན་ལེགས་པར་དགྲམ་པ། མཆོད་པ་མཛེས་པར་བཤམས་པ་དང་རླུང་རོ་བསལ་བ་ལ་སོགས་པའི་སྔོན་འགྲོའི་རིམ་པ་དེ་དག་གསུངས་ཟིན་ནས་དེ་དག་གི་སྟེང་དུ། ཡང་བསྐྱར་ཚིག་འབྲུ་གལ་ཆེན་འགའ་ཞིག་བསྣན་པར་མཛད་པ་ནི་བླ་མ་དང་རང་ཉིད་ངོ་བོ་དབྱེར་མི་ཕྱེད་པའི་བླ་མའི་རྣལ་འབྱོར་ལ་འཇུག་པའི་ཐོག་མར་དགེ་བའི་སེམས་ཁྱད་པར་ཅན་བསྐྱེད་དེ། ཀུན་སློང་གི་རིམ་པ་འཆོས་སྟངས་དེ་ནི་ད་རེས་སྨྲ་ཤེས་ཤིང་དོན་གོ་བ་དང། ཐེག་པ་ཆེ་ཆུང་གི་ཆོས་ཟབ་མོ་ཉམས་སུ་ལེན་པའི་ཆ་རྐྱེན་ཡོངས་སུ་ཚང་བའི་ནུས་ལྡན་གྱི་ལུས་རྟེན་མཆོག་ཏུ་གྱུར་པ་སྟེ། ཤིན་ཏུ་རྙེད་པར་དཀའ་བ་དལ་འབྱོར་བཅོ་བརྒྱད་ཚང་བའི་མི་ལུས་ཁྱད་པར་ཅན་འདི་འདྲ་རྙེད་པ་དང་མཇལ་དཀའ་བ། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ལ་མཇལ་ནས་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ལ་ཐོས་བསམ་སྒོམ་གསུམ་བྱེད་པའི་སྐལ་བ་དང་ལྡན་ནས་ཡོད་པ་སྟེ་ཟབ་ལམ་བླ་མའི་རྣལ་འབྱོར་ཁྱད་པར་ཅན་འདི་འདྲ་ཉམས་སུ་ལེན་པའི་གོ་སྐབས་ཡར་ལྡན་དུ་ཡོད་པ་འདི་ཉིད་ཆུད་ཟོས་སུ་གཏོང་མི་རིགས་པར་དལ་འབྱོར་གྱི། མི་ལུས་རིན་པོ་ཆེ་བླངས་པའི་བླངས་གོ་ཆོད་པ་ཞིག་སྟེ་ཕོ་ལུས་བླངས་ཡོད་མཁན་ཞིག་ཡིན་ན་སྐྱེ་བ་ཕོ་ལུས་བླངས་པའི་ཕོ་གོ་ཆོད་པ་ཞིག་དང། མོ་ལུས་བླངས་ཡོད་མཁན་ཞིག་ཡིན་ན་མོ་ལུས་བླངས་པའི་མོ་གོ་ཆོད་པ་ཞིག་བྱའོ་སྙམ་པའི་ཡིད་ཀྱིས་དམ་བཅའ་བརྟན་པོ་འཛིན་རྒྱུ་དེ་ནི་ཀུན་སློང་གི་རྨང་གདན་ཆགས་ཀྱི་ཡོད།

འཁོར་བ་ཆ་སྙོམས་རོ་གཅིག་པའི་ཆེད་དུ་ཉིད་ནས་རྩོལ་ནས། རྩོལ་བ་མེད་པའི་སྒོ་ནས་ཁོ་རང་རང་བབས་ཀྱི་རླུང་དལ་ཕྲེང་སྙོམས་པོ་ཞེ་དྲག་ཅིག་འདི་བྱུང་པ་ཡིན་ན། དེ་དག་རླུང་གི་བུ་གའི་འགྲོ་འོང་རོ་གོ་ཆ་མཉམ་པར་འབྱུང་བའི་ཚུལ་གྱིས་རྣམ་རྟོག་གི་འཕྲོ་འདུར་གོ་དེའི་ཚུལ་གྱིས་ཡང་གོ་ཅིག་ཡག་ག་ཅིག་ཡོང་གི་ཡོད་པ་རེད། གཞན་ནི། ད་དེ་ནས་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་དགེ་སེམས་ཁྱད་པར་ཅན་གྱི་ངང་ནས་གསུངས་བསྡད་དེ་ལ། ད་ཡིན་ནི་ད་ཡང་རྣལ་མར་འཁོད་ཞེས་ལྷོད་ལྷོད་རུ་བྱུང་ནས་རེད་བ། ཨེ་ན་གཞི་ནས་ད་འོ་ད་ད་རེད་ཨེ་ན་འོ་ཅིག་མི་ལུས་ཐོབ། ཅིག་སངས་རྒྱས་ཀྱི་བསྟན་པ་དང་མཇལ། ཨེ་ན་འོ་ཅིག་བླང་དོར་གནས་རུ་ཕྲན་བུ་ཤེས་ཅིག་ལམ། ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཡོངས་སུ་རྫོགས་པ་མདོ་སྣ་བའི་ཟབ་ལམ། བླ་མའི་རྣལ་འབྱོར་འདི་འདྲ་རུ་ཅིག་ཨེ་ན་ད་ང་རང་ཚོས་དཔེ་ཉམས་སུ་ལེན་རྒྱུ་ཡོད་བསྡད་པ་དེ་དངོས་གནས་དྲང་གནས་ཀྱི་ད།

གང་ལྟར་ཡིན་ངེས་པའི་ཤེས་རྒྱུད་ཆོས་དང་འབྲེལ་བ་ཅིག་ཆོས་ཆེ་ཆུང་གང་ཡིན་ནས་མེད་ནས་དེ་ཆོས་ཤེས་རྒྱུད་ཆོས་དང་འབྲེལ་བ་རུ་ཅིག་གི་བསམ་བློ་ཅིག་ཡོད་པ་ཡིན་ན། དེ་ནི་དངོས་གནས་རང་འཕྲལ་དུ་ཡིན་ན་ཡང་མི་འདི་ལྷོད་ལྷོད་རུ་ཅིག་བདེ་ཐང་རུ་ཅིག་བག་ཕེབས་རུ་ཅིག་སྐྱིད་པ་ཞིག་གཏན་གཏན་ཡོང་ཐུབ་ཡ་ད། ད་གང་ལྟར་ཨེ་ནི་ཕུགས་རྒྱང་རིང་པོའི་ཐོག་ནས་ཡིན་ནས་ཕན་ཐོགས་ཡོད་བསྡད་པ་གཏན་གཏན་རེད་དེ་འདྲ་ཡིན་པ་ཡིན་དུས་ད་དེ་དང་ཤེས་རྒྱུད་ཆོས་དང་འབྲེལ་བ་ཅིག་གི་ཐོག་ནས་མི་ཚེ་བསྐྱལ་ཐུབ་ན། ད་འགལ་བ་མེད་པ་རེད་གང་ལྟར་གང་ཡིན་ནས་མེད་ནས། ད་ཤེས་རྒྱུད་པའི་སྡིག་པ་དང་འབྲེལ་ནས་ད་ཤེས་རྒྱུད་ཉོན་མོངས་དང་འབྲེལ་ནས་དང་དོད་ཉོན་མོངས་ལ་བྱས་ནས་བལྟས་ན། ད་སྐྱེས་པ་སུ་གཅིག་ལ་མེད་བལྟས་པ་ད་ང་ཚོ་མིག་གིས་བལྟས་ན་ཤེས་འདི་ཡང་དེ་རེད། ད་ད་ཨང་འདྲ་པོ་འདུག་ཅེས་རོགས་པ་ཚོ་ལ་བལྟས་ནས་རེད་སོ་སོའི་ཉམས་མྱོང་བལྟས་ནས་རེད་ཅེས་མིག་གིས་ལྷང་ངེར་མ་བལྟས་ཀྱང་ཚེ་རབས་སྔོན་མ་སྔོན་མ་ཚོས་ཚོད་དཔག་རེ་བྱས་པ་ཡིན་ནའི་ད་ཐང་ཅིག་ང་རང་ཚོའི་ཉམས་ལེན་གྱི་མཐིལ་དེ་ཉོན་མོངས་དུག་གསུམ་ལ་ཡང་བྱས་པ་ཡིན་དུས་ད་ཁ་ཐབས་འདི་ལས་མ་བྱུང་བ་དངོས་སུ་གསལ་བར་བྱ། དེ་འདྲའི་ཡིན་པ་ཡིན་དུས་ལྟ། ད་ལྟ་ཕན་ཆད་ཉོན་མོངས་དུག་གསུམ་ལ་ཡང། ཉམས་ལེན་གྱི་མཐིལ་དུ་བཟུང་བས་ད་ལག་རྗེས་ཁོ། ཅིག་རང་གཞན་སུ་ལ་བལྟ་བ་ཡིན་ནའི་དཔེར། ཡིད་མུག་ཡ་རུ་ད། ཅིག་སེམས་སྐྱོ་ཡ་རུ། ཅིག་སུན་སྣང་སྐྱེ་ཡ་རུ་བཞིན་དུ་མ་གཏོགས་མེད་པ་ཡིན་དུས་ཚེ་ནས་ད་ད་རེས། ད་ཨ་ད་ཕན་ཆད་ཀྱི། ཅིག་རང་ཅིག་བསམ་སྟངས་དང་ད་དེ་ལས། ལྡོག་པ་ཅིག་ད་དེ་དང་མི་འདྲ་ཅིག་ད་ད་རེས་བྱེད་ཡག་གི་གོ་སྐབས་ཤ་ཅིག་དངོས་སུ་ཡོད་པ་ཡིན་དུས་ལྟ་ངེས། བདེན་འདི་གང་ལ་བདེན། དངོས་གནས་ཅིག་ད་ལྟ་ཕན་ཆད། རང་སེམས་ཀྱི་དབང་དུ་སོང་སེམས་རྒྱུད་ཉོན་མོངས་ཀྱི་གཞན་དབང་དུ་བཏང་བའི་ལག་རྗེས་ལ་ཡང་ནི་ཁ་ཐབས་ངན་པོ་འདི་བྱུང་བ་དེ་དག་ད་རེས་བླ་མ་དཀོན་མཆོག་གི་ཐུགས་རྗེས་བདག་ཅག་སོ་སོ་ཕྲན་བུའི་དགེ་སྡིག་གི་གནད་ལ་ཤེས་ཉོན་མོངས་ཉོན་མོངས་ལ་ཤེས་ཉོན་མོངས་ཟེར་བ་དེ་དགྲ་བོ་ཡིན་པ་ཤེས་ཉོན་མོངས་ཟེར་བ་དེ་སྐྱོན་ཡིན་པ་ཤེས་ནས་དེ་སྤངས་པའི་ཐར་པ་ཟེར་བ་ཅིག་སྤྱིར་ཤེས་བྱ་ལ་ཡོད་པ་ཡང་སྒོས་རྒྱུད་སྟེང་ལ་ཡང་འགྲུབ་རུང་ཡིན་པར་བྱེད་ཀྱི་ཕྲན་བུའི་གོ་བ་རུ་ཆགས་ནས